དེ་ལ་ད་ང་དང་ན་ནས་ན་ཁྱེད་ཕན་རོགས་བྱས་ནས་ངའི་བསམ་རྒྱུ་དེ་ཡིན་གསུངས་ནས་ཞེ་དྲག་དགའ་བར་དགོངས། མི་དགའ་བར་ཡང་ཉིད་དག། སང་དགོང་དགོང་དག་མ་གཟིམ་ཁུག་བསྡད་དུས་པ་རུ་བྱེད་ལ་གཟིམ་ཏོག་ཙམ་ཁུག་པ་འདུག། གཟིམ་ཁུག་པ་ད་ག་མི་དཀར་པོ་ཞིག་ཡོང་ནས། ཨ་ནི་ཁྱོད་ཤ་ནད་པ་ལ་སྤྲད་ནས་ཁྱོད་བློ་ཕམ་མ་བྱུང་ངས་ཟེར་བློ་ཕམ་མ་བྱུང་དགའ་བོ་བྱུང་ཁོ་ལ་ཕན་ཤག་ཟེར་ལབ་པ་རེད། ཨ་ནི་ལམ་སང་ཁོས་མཆིལ་མ་གཅིག་བྱུགས་ནས། རྨ་ཁ་དེ་མེད་པར་བཟོས་པའི་རྨི་ལམ་མཐོང། སང་ཞོགས་ཡར་བཞངས་ཡོང་དུས་རྨ་ཁོ་རང་དྲག་སྟེ་ན་ཚ་ཚ་དེ་མེད་པ་རེད། མི་དཀར་པོ་དེ་སྤྱན་རས་གཟིགས་ཡིན་པ་འདྲ། བྱང་ཆུབ་སེམས་ཀྱི་ཕན་ཡོན་རེད་ད། ཆོས་ཀྱི་ཆེ་བ་དེ་ལ། གསེར་གླིང་པ་འདི་བརྒྱུད་པ་ཡིན་གྱི་བརྒྱུད་པའི་ཁུངས་དེ་ཅི་ཨ། ད། ཆོས་ཀྱི་ཆེ་བ་དེ་ལ། རྡོ་རྗེ་ཉི་མ་ལྗོན་ཤིང་བཞིན་གཞུང་དོན་དག་ལས་ཤེས་པར་བྱ་གསུངས་པ་རེད། དེ་མདོ་ནང་ལ་གསུང་ཡག་ལ་དཔེར་ན། རྡོ་རྗེ་རིན་པོ་ཆེ་ཆག་ཀྱང་གསེར་གྱི་རྒྱན་ཁྱད་དུ་འཕགས་པ། ཟིལ་གྱིས་གནོན་ཅིང་དབུལ་བ་མཐའ་དག་ཀྱང་སེལ་བར་འགྱུར་བར་གསུངས། རྡོ་རྗེ་རིན་པོ་ཆེ་ཟེར་ཡག་རྡོ་རྗེ་ཕ་ལམ་རེད། རྡོ་རྗེ་ར་ཕ་ལམ་སྐྱོན་མེད་མཁན་ཨ་ལ་ལ་དེ་ཆག་སྐྱོན་ཅིག་ཡིན་ནའི། གསེར་གྱི་རྒྱན་ཆ་ཁྱད་པར་འཕགས་པ་ལས་ཁོ་ཞེ་དྲག་གི་ཡག་ག་ཡོད། གསེར་གྱི་རྒྱན་ཟིལ་གྱིས་གནོན་ཐུབ་པ་རེད། དེ་ག་ནང་བཞིན་ཁོ་བཙོངས་ན་རིན་པ་ཆེན་པོ་ཡིན་ཙང་མི་མི་ཚང་སྐྱོ་བོ་ཡིན་ནའི་ཁོ་ཕན་ཐོགས་ཆེན་པོ་ཡོང་གི་ཡོད་རེད། དཔེ་དེ་རེད། དེ་ག་ནང་བཞིན་རྡོ་རྗེ་ནང་བཞིན་ཡིན། བྱང་ཆུབ་ཀྱི་སེམས་དེ།

ཉི་མ་ཁོ་རང་ཡོངས་རྫོགས་ཤར་ན་ཨ་ལ་ལ་དེ་ཉི་མའི་འོད་ཟེར་ཆ་ཤས་གཅིག་བྱུང་ནའི། པའི་ནང་མུན་པ་སེལ་ཐུབ་ཀྱི་ཡོད། ད་ག་ནང་བཞིན་བྱང་ཆུབ་ཀྱི་སེམས་ཕུན་སུམ་ཚོགས་པ་བྱུང་ན་རབ་རེད་དེ་མ་བྱུང་ནའི་བདག་གཞན་མཉམ་བརྗེའི་མན་ངག་ཕྲན་བུ་ཞིག་བསྒོམས་ན་བསླབ་སྦྱོང་གི་ཐོག་ནས་ཚོགས་རྒྱ་ཆེན་པོ་གསོག་ཐུབ་ཡག་པའི། རང་གཅེས་འཛིན་གྱི་མུན་པ་སེལ་ཐུབ་ཡག་ཁོ་འདྲ་པོ་མེད་པ་རེད། དགེ་བ་གཞན་ཚོ་གིས་གཅེས་འཛིན་ལ་ཕར་གནོད་ཐུབ་ཀྱི་མ་རེད། ཉི་མ་ལྗོན་ཤིང་བཞིན་ཟེར། ལྗོན་ཤིང་ཟེར་ཡ་དེ་སྨན་གྱི་ལྗོན་ཤིང། སྨན་ཡིན་པའི་ཤིང་སྡོང་ཆེན་པོ་ཡོད་ན། སྨན་ཤིང་སྡོང་ཁོ་རང་སྨན་ཡིན་ཙང་མེད་པར། ཁོ་རང་ཡོངས་རྫོགས་ཀྱིས་ནད་སེལ་ཐུབ་ས་རེད་དེ་ཁོའི་ལོ་མ་རེ་ཙམ་བཏོགས་ནས་ཁྱེར་ནའི་ནད་སེལ་ཐུབ་ཀྱི་རེད་ནད་པ་ལ་ཕན་གྱི་ཡོད་རེད། ད་ག་ནང་བཞིན། བདག་གཞན་མཉམ་བརྗེ་པའི་ཡོངས་སུ་རྫོགས་པ་ཡག་པོ་ཅིག་སྦྱོང་མ་ཐུབ་ནའི་བཟོ་ཆ་ཅིག་ཅེས་སྒོམ་བརྒྱབ་ཁ་བྱས་ནའི་གཞན་པའི་པའི། ཚོགས་བསགས་སྒྲིབ་སྦྱོང་ཆེན་པོ་བྱས་པ་ལས་ཀྱང་པའི་ཕན་ཐོགས་ཆེ་བ་ས་ཆོད་ཆེ་བ་ཡོང་གི་ཡོད་རེད། འདི་གསུམ་པོ་དེ་ཆོས་ཀྱི་ཆེ་བ་རེད། ཆེ་བ་ཆེ་བ་ཟེར་དུས་ཆེ་བསྟོད་ཆེ་བསྟོད་པ་སོགས་ཡོན་ཏན་དེ་བརྗོད་དགོས་ཡོད་རེད། རྡོ་རྗེ་ཉི་མ་ལྗོན་ཤིང་བཞིན་གཞུང་དོན་དག་ལས་ཤེས་པར་བྱ། ད་དེ་བཤད་པ་འདི་བས་ཐང་ཤིང་འདྲ་བོ་བཤད་ནི་བས་ཚོང་པས་ཧ་གོང་རྒྱག་པ་ནང་བཞིན་མིན་པ། ཨ་རེ་མི་རེ་གཞུང་དོན་ཁོ་རང་ལ་མ་བསྟོད་ལག་ལེན་གྱི་ཆེད་དུ་བཤད་ཡོང་གསུང་གི་ཡོད། བཤད་དུས་ཕན་ཡོན་ཆེ་མདོག་ཁ་པོ་བཤད། ལག་ལེན་བྱེད་དུས་ག་ཡི་ག་ཡི་བཀོལ་སྤྱོད་ཚུལ་སྦྱོར་མེད།

ད་ཡང་ནི། བློ་སྦྱོང་དོན་བདུན་མ་ནས་བཤད་པ་ནང་བཞིན་གྱི་བློ་སྦྱོང་གི་བསླབ་བྱ་དམ་ཚིག་ཏུ་བརྫུས་བཅོས་སྲུང་བཅས་བྱེད་ཀྱི་ཡིན་ན། ལོ་གཅིག་ལས་མི་འདྲ་ཅིག་ཆགས་ཀྱི་རེད་བ། དེ་ང་རང་ཚོས་བྱེད་རོགས་མ་བྱས་ན་དག་རེད། དེ་རིང་བཤད་ནས་མགོ་ཟིང་མི་ཟིང་སང་ཉིན་བཤད་ནས་དེ་ལས་དེ་ལས་བྱས། ཨ་ནི་གས་ཁ་གཅིག་པོ་ཅང་མེད་བ་དེ་གའི་ངང་ནས་མི་ཚེ་སྐྱེལ་དུ་འཆོལ་ཡོད་མ་རེད། མ་གཏོགས་ལག་ལེན་མ་བརྒྱབ་ན་ཆོས་ཟབ་མོ་བཤད་ནས་གོ་འཕང་ཡག་གི་རྒྱུ་རེད་དེ། དེ་བཤད་ས་ལས་ངས་ཁྱོད་ལས་པས་རས་ཐང་འགྲོ་བ་བཙོས་པས་མཚུངས་བཤད་རོགས་ཞིག་གི་བསམ་པ་ཡོང་འགྱུར་ཏེ་ཁྱོད་ཀྱི་འཆི་བ་ཟིན་ན་ཁྱོད་ཁོ་རང་ནང་དུ་ཡོད་ཡིན་ཙང། འདི་བཤད་ཡམ་ཙག་ཙམ་མ་རེད་ལག་ཏུ་ལེན་ན་ཧ་གོ་ཡག་གི་ཆོས་ཅིག་རེད། ད་དེ་སྔོན་འགྲོ་དེ་བྱེད་པ། ད་དངོས་གཞི་དེ་ལ་དོན་ཚན་བདུན་ཡོད་རེད་ཡ། དངོས་གཞི་དོན་ཚན་བདུན་གྱི་ནང་ནས་དོན་ཚན་བདུན་པོ་དེ་བཤད་པ་ལ། དང་པོ་སྔོན་འགྲོ་དག་ལ་བསླབ་ཟེར་ཡག་ཁོ་ཡུམ་ཁོ་དངོས་གཞི་ཡིན་ཙང་སྔོན་འགྲོ་འགྲོ་བ་དེ་སྔོན་འགྲོ་དེ་ཡོད། སྔོན་འགྲོ་དེ་ལ་ད་ཕལ་ཆེར་འདྲིས་སོང་ང་ཚོ།

ངས་ཏག་ཏག་བྱས་ཡོང་དེའི་བསམ་བློ་ཡག་པོ་དང་དཔེ་དང་ལུང་དང་གཏན་ཚིགས་གཏམ་རྒྱུད་ཚོ་ལ་ལྟ་གི་ཡིན་ན་ཨ་ནི་བདེན་པ་འདི་འདྲའི་མིན་འགྲོ་བསམ་ཡོང་རྒྱུ་རེད། ངེས་པ་ད་ལས་འཕེལ་ཆེ་བ་ཟེར་ཡག་དེ། ཕྱི་ཡི་ས་བོན་འཕེལ་ཁ་ཆེ་བ་ལས་ནང་གི་ས་བོན་འཕེལ་ཁ་ཆེ་གི་རེད། དཔེར་ན་ཕྱི་ལོགས་ལ་ཡིན་ན་འབྲུ་རྡོག་ཅིག་གཅིག་ས་ལ་བཙུགས་ཆུ་བླུགས་ཡ་ཅོ་ནི་མྱུ་གུ་སྐྱེས་ཀྱང་སྡོང་པོ་ཆུ་དུམ་པོ་ཡ་ཡ་ཡ་ཅོ་ཐོག་སོང་ཞིག་ཅེས་ལོ་ཐག་རིང་ཞིག་མེ་ཏོག་ཤར་འབྲས་བུ་སྨིན་ལོ་མ་བརྟག་བྱེད་ཀྱི་འདུག།

དེ་ནས་ཐོག་མ་དགེ་བ་བར་དུ་དགེ་བ་ཐ་མ་དགེ་བ། ཆོས་སིང་ངེ་ཅིག་བྱེད་པའི་གཞུག་གུ་དེ་ལ། ཧོ། སྔ་ཕྱི་བར་གསུམ་ག་པར་ཕྱིན་ཧོ་ལ་ཡག་ག་ཅིག་མ་གཏོགས་སྡུག་པ་ཡོང་ཡ་ཡོད་མ་རེད་བ། སངས་རྒྱས་འོད་སྲུང་འཇིག་རྟེན་ལ་བྱོན་ཡོང་དུས། ཁྱིམ་བདག་ཅིག་ཡེ། སངས་རྒྱས་ལ་དད་པ་དེ་བྱས་ཤིང་གུ་ཡོག་མི་ཚུལ་གྱིས་བྱས་ས་མཐོང་ཚེ། ཁོ་ལ་གསེར་བུམ་པ་གང་ཡོད་རེད། གསེར་བུམ་པ་དེ་རྩིག་པའི་ནང་ལ་མར་སྦས་ནས་བཞག་རེད།

དེ་བས་སང་ཉིན་ང་རང་ཚོ་བོད་པའི་ལུགས་སྲོལ་ལ་མི་གཅིག་ཤི་སོང་ན། ལམ་སང་དགའ་བའི་བླ་མ་གདན་འདྲེན་ཞུས་འཕོ་བ་བརྒྱབ། གྲྭ་པ་གདན་འདྲེན་ཞུས་འདོན་པ་དང་ཆོ་ག་གཏོང་བྱེད་ཡ་དེ་དག་ཨ་ལ་ལ་རེད་སྔགས་ཀྱི་ཆོ་ག་རེད། ད་ལྟ་ཤི་ནི་པའི་ལོ། ངས་སང་ཉིན་གནངས་ཉིན་ཡོད་མེད་ཡི་གེ་བྲིས། པད་ཤག་འདྲ་པོ་དེ་འདྲ་ཡོད་མེད་གར་ཡིན་ན་ཅི་ཁེ། ཚོགས་ཚོགས་ས་པའི་གྲྭ་པ་ཚོ་ལ་ཕུལ་བླ་མ་ལ་ཕུལ། ཨ་ནི་སྦྱང་བ་ཞུས། མི་ཚེ་འདས་ཀྱི་མིང་ཡི་གེ་བཏགས་ཤི་ནི་ལོ་འཁོར་ཡོད་ནའི་རེད་ལོ་གཉིས་གསུམ་སོང་ནའི་རེད།

ཨ་མ་ལ་གད་མེད་ནས་ཨ་མ་ཤོག་ད་ངས་ཅིག་དེ་བ་ཅིག་ཅིག་བྱེད་རྒྱུ་ཡོད་འདུག་ཟེར་བྱས་ནས་ཡར་ཁྲིད་ནས་དེ་གཉིས་པོ་ཚོགས་ཚོགས་ནས་དགེ་འདུན་ཚོགས་ཀྱི་པའི་བྱེ་ལ་ཕུད་པའི་ཁོལ་ཁྲོ་དུ་ཨ་མ་དགུ་འདྲ་དེ་བཞག་ནས་སྐུ་མཁྱེན་ཐུགས་རྗེ་ངའི་ཨ་མ་ལ་བསྔོ་གནང་རོགས་གནང་ཟེར། ཡང་ན་ཁོས་ཨ་མ་ཆེ་གེ་མོ་ཞིག་གི་མིང་བཏགས་ནས་དགེ་འདུན་པ་ལ་བསྔོ་བཅུག་རྒྱུ་ཡང་རེད། ཡང་དགོང་དག་ཤི་སོང་བ་རེད། ཡང་སང་ཞོགས་ཡི་དྭགས་ལ་སྐྱེ་བསྡད་པ་རེད། ཡི་དྭགས་གཏེར་སྲུང་བ་ལ་སྐྱེས་པ་རེད་ད། སང་ཉིན་ཡང་ཨ་མ་མི་འདྲ་བྱ་བུར་བྱས་ཐུག་པ་རེད།

ཁྲོ་བོ་དང་ཨ་མའི་རྩ་དེ་ཁྱེར་ཡོང་ནས། ཨ་ནི་ཚོགས་ཚོགས་ཏེ་སངས་རྒྱས་ལ་ཕུལ། ཞེས་དགེ་སློང་གཅིག་ལ་གནང་བཞག་པ་ཡིན། སངས་རྒྱས་ཀྱི་ཕུལ་ཡག་ཆུང་ནི་གནང་གི་རེད་དགེ་སློང་ཚོ་ལ་གནང་གི་རེད། ཨ་མ་སེམས་སྡུག་ན་ཁང་ངན་རེད་དེ། སང་སློབ་མ་དེ་སྐྱེ་བོ་མ་བྱུང་གཉིད་མ་ཁུག། མཚན་ནག་གོང་ལ་ཡར་ལོངས། དགེ་སློང་དེ་ཤག་ལ་འཛུལ་ནས། རས་མར་བརྐུས་ཕུ་ལོ་ཨ་མས། ཡི་དྭགས་ཡིན་ཙང་སྒོ་གི་ཁོག་གི་མར་བ། སང་ཞོགས་དགེ་སློང་རས་བརླག་ཚར། སང་ཉིན་དགེ་སློང་རས་བརླག་བྱ་ས་མི་འདུག། དེ་བཞིན་ལར་ལོ་མ། ཐང་གི་ཆེ་གུ་ཨ་བོ་ཆགས་པ་ད་ཨ་མས་བརྐུས་པ་མེད་འགྲོ་ཨ་བསམ་ཡང་སང་ཉིན་ཨ་མའི་རྩ་ལ་འགྲོ་བང་མཛོད་སྒོ་ཕྱེ་ལྟ་ག་འདུག་ཁ་ཚོམ་ཕུད་ཡ་རེད་མ་ལས་དེ་བ་དེ། ཡང་ཨ་མས་འདི་བརྐུས་བཞག་ཟེར་ཡ་ཁས་ཡང་སངས་རྒྱས་ལ་ཕུལ་རེད། ཡང་སངས་རྒྱས་གཅིག་ལ་གནང་བཞག་པ་རེད་ཡང་དེ་དགོང་དགོང་ད་ཨ་མས་བརྐུས་པ་རེད་ཚར་ཁ་ཤས་ཤིག་བརྐུས་པ།

ད་ཅི་ཨ་མ་ཤི་ནས་མེད་སུམ་ཅུ་རྩ་གསུམ་ཨ་ནེ་རྒྱལ་ཆེན་རིགས་བཞི་གི་ལྷ་ལ་སྐྱེས་པ་རེད། ད་རེའུ་ཚལ་གྱི་མ་འདྲ་བ་རིན་པོ་ཆེ་བསམ་གྱིས་མི་ཁྱབ་པ་ཡོད་ཡིན་ཙང་དེར་ལྷ་ལ་སྐྱེས་པ་ད་ག་ཁོས་ངའི་སྐྱེ་བ་སྔ་མ་ཤེས་ཀྱི་རེད་སངས་རྒྱས་སྐུ་མདུན་མཆོད་པ་ཕུལ་ག་ཡོང་ད་སངས་རྒྱས་ཀྱིས་ཆོས་ཡོད་གསུངས་ཨ་མས་བདེན་པ་མཐོང་པ་རེད་ཡང་ཡང་བདེན་པ་མཐོང་པ་རེད་ལམ་མཐོང་ད་རེས་སངས་རྒྱས་ཆུ་མེད་ཅེས་པས་ཨ་མ་འཕགས་ལམ་ཐོབ་ཚར་རེད།

ད་ཁོ་རང་ལ་ཉོན་མོངས་སྤངས་ཙང་འདོད་ཆགས་ཡོད་མ་རེད། འདོད་པ་ཆེ་ཡང་ཡོད་ལོ་དེ་དག་ཡོད་མ་རེད་ཡིན་ནའི་རྒྱལ་པོ་གིས་ཞབས་ཕྱི་གསོལ་ཞུ་ཆེད་རི་བོ་སྟོན་ཐོག་གསར་པ་བྱུང་ནས་སྣེ་ལ་ཕུད་དུ་ཕུལ། ག་རེ་ནས་ཚིག་བརྩི་བཀུར་ཆེན་པོ་བྱེད་ཀྱི་ཡོད། ད་དེ་རྒྱུ་ལ་དེ་ཅི་རེད་བཙུན་མོ་སྐལ་མེད་མ་ཟེར་ནས་ཅིག་ཡོད་རེད། བཙུན་མོ་གསར་པ་རེད་སྐལ་མེད་མ་ཟེར། གཟུགས་ལང་ཚོ་དཔེ་ཞེ་དྲག་ཡག་པོ་ཞིག་ཡིན་པ་རེད། ཨ་ནི་རྒྱལ་པོ་གིས་སྔོ་བསངས་མ་ལ་ཡ། པའི་ཕོའི་རི་བོ་ཕུལ་ཡག་པོ་བྱས། སྐལ་མེད་མ་ལ་བཅོས་མ་དེ་འདྲ་བྱས་ཙང་ཁོ་དེའི་མ་འདྲིས་ཕྲག་དོག་བྱས། དུས་ཅིག་ཡོད། རྒྱལ་པོ་གིས་སངས་རྒྱས་ལ་ཡི་ཞབས་ཤིག་ཞུས་བྱས་ད་གལ་སྐད་ཆ་མང་པོ་བཤད་ཀྱི་མི་འདུག་གང་ལྟར་ཡིན་པ་རེད་དེ་འདྲའི་རྐྱེན་བྱས་ནས་ཕར་བཅད་ཚུར་བཅད་སྐལ་མེད་མ་དེ་གིས། རྒྱལ་པོ་རི་བྲག་གི་དམག་ལ་ཕེབས་པའི་ཕོ་བྲང་ལ། ཁོ་རང་གི་པ་པ་དེ་གསོན། པའི་བློན་པོ་ཆེ་ཞིག་ལ་བཅུག་ཡོད། ཡང་པ་པ་ཚུར་སྐད་བཏང། དེ་རིང་ངས་ལས་ཀ་ཅིག་ཡོད་ཁྱོས་མ་བྱས་ཐབས་དགོས་འདུག།

དེ་ཁོས་ཕྲག་དོག་བྱེད་དགོས་མ་རེད་དེ་ཡིན་ནའི། སྔོ་བསངས་ལྷ་མོ་ཁོ་ལས་ལྷག་ཅིག་བྱེད་གི་ཡོད་པ་དེ་ལ་མ་དགའ་ནས། འོ་དེ་འདྲ་གི་ཐབས་བྱུང། བཙུན་མོ་ལྔ་བརྒྱ་གི་སྐྱེ་བ་སྔ་མའི་ལས་ཕྲན་བུ་ཅིག་བསགས་བཞག་ཡོད་པའི་རྐྱེན་བྱས་ནས། ད། པ་པ་བྲམ་ཟེ་གིས་ཡ་ཡ་སི་ཁས་ལེན། བཙུན་མོ་ཚོ་བསྡད་ས་དགོང་དག་ལ་བཙུན་མོ་ཚོ་གིས་སངས་རྒྱས་ཀྱི་བཀའ་ཀློག་ཡི་གེ་བྲིས་བྱེད་གི་ཡོད་རེད་ཡི་གེ་བྲིས་ཡག་གི། གྲོ་ག། གྲོ་ག་སི་ཡས་དེ་མེ་ཤུག་པོ་འབར་གི་རེད་ཤིང་གཅིག་གི་པགས་པ་རེད་འོ་དེ་བརྩིགས། ནང། ནང་ཙག་ཕྱི་ཙག་བཞག།

གཡོག་མོ་དེ་གིས། ཨ་ཁ་ཨ་ཁ་སྙིང་རྗེ་མེ་ཤུགས་ཐུབ་ཡ་ཡོད་མ་རེད་དེ་ཁོ་རེ་ཨ་ཁ་སྙིང་རྗེ་བརྗོད་པ་ཅི་འདི། དེ་འདྲའི་བཤད་ཚན་ཁོ་རང་ཚོས་ཕ་གི་མེ་དྲག་ཚིག་ཡ་ལ་གད་མོ་བགད་པའི་རྐྱེན་དེ་ལ་ད་མེ་དྲག་ཚིག་ཟེར་ནས་ལས་བྱེད་པ་ཆོས་མ་ཟེར། གཡོག་མོ་དེ་གིས་དེ་དུས་ནས་ཨ་ཁ་སྙིང་རྗེ་བརྗོད་པ་ཅི་མ་གཏོགས་གད་མོ་མ་བྱས་པ་ཡིན་ཙང་ཁོ་ལས་མ་བྱས་པ་ཡིན་དུས་འབྲས་བུ་དང་མ་འཕྲད་པ་ཐར་རེད། ད་བྱུང་ན་འདི་ཡི་ཁུངས་འདྲ་པོ་དེ་ལ་མཛའ་བོའི་བུ་མོའི་ལོ་རྒྱུས་དེ་བཤད་དགོས་ངེས་འདི་ཅི་རེད།

ཉག་གཅིག་གི་བློ་སྦྱོང་ནི་སེམས་ཅན་ཐམས་ཅད་ཀྱི་སྡུག་བསྔལ་རང་གིས་ལེན་ཡག་གི་བློ་སྦྱོང་དགོས་པ་རེད། སངས་རྒྱས་ཀྱི་ཐོག་མ་དེ་སེམས་ཅན་མང་པོ་ཡོད་མ་ད་ཁོའི་རོགས་པ་དེ་ལ་སྙིང་རྗེ་སྐྱེས་ནས་ཁོའི་དཀའ་ལས་དེ་ངས་བྱས་གསུངས་ན་ད་ཁོས་སྡུག་བསྔལ་ཚུར་དང་ལེན་བྱས་པའི་རྐྱེན་གྱིས་ཨ་དམྱལ་བ་ནས་ཚེ་འཕོས་དམྱལ་བ་ནས་ཐར་རེད་དེ་ནས་བཟུང་བ་དམྱལ་བ་ནི་ལས་དབང་གིས་ལུས་དགོས་མ་བྱུང་བ་རེད། དུས་གཅིག་ལས་ནི་མཛའ་བོའི་བུ་མོ་བྱེད་ངེས་དེ་རེད།